ཨ་ཐུར་མི་རེ་བག་མེད་ཁོ་རང་དུ་སྐྱེས། ཐ་མ་ཐང་ཤིག་ཡོད་དུ་ཤི་བའི་ཉིན་འགའ་དེ་དང། མི་རེ་ཁོ་རང་གི་ལྷ་ལ་སྐྱེ་བ་ལེན་པར་གོ་ལ་ནས་སྐྱེས་ནས་མ་ཤི་བར་དུ་འབད་དེ། དགའ་བ་སྐྱིད་པ་དང་བག་མེད་ཁོ་རང་དེ་དགེ་བ་དེ་ཕྱིའི་བུ་ཡོད་བྱུང་སྣང་བ། ད་མི་དེ་ཚང་ཤི་ནས་ཕྱི་མ་ནི་ད་དམྱལ་བ་དང་ངའི་དམྱལ་བ་ཡི་དྭགས་དུད་འགྲོ་སྐྱེས་མ་འགྲོ་བཟང་ས་ནི་ད་ཁོ་རང་དེ་རང་ཐག་ཆོད་པ་རེད་ཚེ་དེ་ལ་ནི། དགེ་བ་ཁོ་ར་སྒྲུབ་ཡས་ཁོ་རང་མ་བྱུང་བ་རེད། ད་ཡིན་དུས་ཙང།

ཡག་ས་ཅི་ལ་ཡིན་པའི་ཟུར་གཅིག་རེད། ཡིན་ནའི་ཏིང་ངེ་འཛིན་སྐོར་ལ་ཡང་འདྲ་མི་འདྲ་ཡོང་དགོས་རུང། ཏིང་ངེ་འཛིན་སའི་སྐོར་ལ་ག་རང་ཡང་ཟེར་ན་ཁོ་རང་ད་ག་ཟེར་མཉམ་པར་བཞག་ཡོང་དུས་ཙམ། སྐྱེ་བ་ཕྱི་མ་མཇུག་མ་ཕན་ཆད་ལ། སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་པའི་ཐབས་ཤེས་ཅིག་མ་འགྲོ་ནི་དེ་འདྲའི་ཏིང་ངེ་འཛིན་དེ་འདྲ་ཡོང་གི་ཡོད་ས་རེད་ཁོ་རང་འདུག་ཅེས་བསྟན་ནས། འོ་དེ་འདྲའི་ཏིང་ངེ་འཛིན་ལ་མཉམ་པར་བཞག་བྱས་བསྡད་དེ་དོན་དག་ལ་ནི། སྐྱེ་བ་ལེན་པ་ཁོ་ནས་མ་ཤི་བར་དུ་ལ་སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་པའི་དོན་དག་ཅི་ཡང་འགྲུབ་ཡས་བྱུང་མི་འདུག

པའི་ཚད་དུ་བརྗོད་བྱའི་ག་ནས་རགས། བདེ་བ་སྐྱིད་པ་དང་ལ་སོགས་ཀྱི་བགྱི་སོགས་རེད། སྐྱིད་པ་དང་ཡོད་པའི་སོགས་ཀྱི་རེད་དེ་ཡིན་ན་ཡང་དོན་དག་ལ་ནི། སྐྱེ་བ་མཇུག་མ་ཕན་ཆད་ལ་ཕན་པའི་ནི། ཐབས་ཤེས་ཅིག་མ་རེད་དེ་སྐྱིད་པོ་བྱས་པའི་དེའི་རིང་ལ་སྡིག་པ་མང་པོ་བྱེད་ས་འགྲོ་ས་ནི། སྐྱེ་བ་མཇུག་མ་ནི་ངན་སོང་ལ་མ་གཏོགས་འགྲོ་ས་མེད་པ་རེད། དེ་ཡིན་དུས་ཙང་ཕན་པ་སྐྱེས་ནས་གར་ཆོས་ཁོ་ར་ཆོས་ཁོ་ར་བྱེད་ཁོ་ར་ཆོས་ཁོ་ར་སྐད་ཆ་ཤོད་མཁན་ཡོད་མ་རེད། ད་ཀླ་ཀློ་ལ་སྐྱེས་ན་ད་ག་རེ་རེད། སྡིག་པ་དང་དགེ་བ་སའི་རྣམ་དབྱེ་ཁོ་ར་ཡོད་མ་རེད། འདི་བྱས་ན་ཆོག་གི་རེད་འདི་བྱས་ན་ཆོག་གི་མ་རེད་འདི་བྱས་ན་སྡིག་པ་ཡོད་རེད་འདི་བྱས་ན་དགེ་བ་ཡོད་རེད།

ལུས་རྟེན་འདི་འདྲ་ཐོབ་ད་ལྟ་ཕན་ཆད་ལ་ང་རས་མ་བྱས་པ་རེད་ང་རས་ང་རང་བསླུས་པ་རེད་མ་བྱས་ན་ངས་བལྟས་སུ་བྱོན་ཉིན་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་ད་ལྟ་ཕན་ཆད་ལ་ད་ལྟ་ཕན་ཆད་ལ་ང་རས་ང་རང་བལྟས་འཕྲོ་བརླག་བཏང་དེ་བྱས་ཤེས་མ་གཏོགས་ཤིན་ཁག་གང་ཙམ་ཞིག་བྱོན་ཐུབ་ངེས་ཀྱི་རེད་ག་བྱས་ན་བྱོན་ད་ལས་ད་ཚོད་འདི་ལས་དྲག་ཙམ་ད་ལོས་ཡོང་སྲིད་ཀྱི་རེད་ད་ད་ལྟ་ཕན་ཆད་ད་ད་ནས་བཟུང་སྟེ་ངས་གང་ཐུབ་ཐུབ་ཅིག་མ་བྱས་པ་ལ་ཐབས་གཞན་མི་འདུག་ལུས་རྟེན་འདི་འདྲ་ཞིག་ཐོབ་པ་རེད་བསམ་པའི་བསམ་བློ་བཏང་ཅིག་དལ་བ་དེ་རེད་དལ་བ་དེ་དལ་བ་བརྒྱད་དེ་ལ་རོགས་བསམ་བློ་བཏང། ནི་འབྱོར་བ་བཅུ་ཟེར་རེད་འབྱོར་བ་བཅུ་ཟེར་ཡོད་དགོས་ཏེ། ན། དལ་འབྱོར་ངོས་བཟུང་བ་ཞེས་པ་དལ་འབྱོར་ངོས་བཟུང་ཟེར་བ་དལ་བ་ཁོ་བརྒྱད་དེ་དེ་བྱུང་སོང་བ། དེ་ན་དུ་ག། དལ་བ་ཟེར་དུས་ཙམ་ཕ་གི་པོ་མི་ཁོམ་པ་བརྒྱད་རེད་མི་ཁོམ་པ་བརྒྱད་དེ་ཉེ་བ་ཡིན་ས་དུས་ཙམ་ག་རེ་ཁོམ་གི་མི་འདུག་ཟེར་ན་ཆོས་བྱེད་དུས་ཚོད་ཁོམ་གི་མི་འདུག་ད་ཁོ་ལས་ཚུར་ལོག་ནས་ཆོས་བྱེད་དུས་ཚོད་ཅིག་ཁོམ་མཁན་ཅིག་སྐྱེ་བ་ཅིག་བསྟན་པ་ཡིན་ཙང་ཨ་ནི་བརྒྱད་བརྒྱད་པོ་ཁོ་ལས་ཚུར་ལོག་པས་ནི་ཁྱད་ཆོས་བརྒྱད་དེ་ང་རང་ཚོ་ལ་ཚང་བ་ཡོད་ཙང་དལ་བ་བརྒྱད་ཟེར་སོ། དམྱལ་བ་ལ་མ་སྐྱེས་པ་མི་ལ་སྐྱེས། ཡི་དྭགས་ལ་མ་སྐྱེས་པ་མི་ལ་སྐྱེས་འདུག་ཟེར་ནས་ཤི་ནི་དལ་བ་བརྒྱད་ཆགས་འགྲོ་བ། འོ་དེ་འདྲའི་བྱས་པའི་ལུས་རྟེན་དེ་ང་རང་དེ་འདྲའི་བྱུང་ཤག་དཔེ་མི་སྲིད་ཡག་པོ་བྱུང་ཤག་བསམ་པའི་བསམ་བློ་བཏང། དེ་འབྱོར་བ་བཅུ་རེད་འབྱོར་བ་བཅུ་ཟེར་ད། ཨ་ལི་གཞུག་ལ་ཅིག་བཞག་ན་འགྲིག་རེ་བ། ཨོ་འགྲོ་བསམ་མདང་ཅི་ཨ་ལི་ཡ་ནི་མ། དེ་འདྲ་ལམ་སང་རོང་ད་ཡོད་ཨ་ལི་ཡོང་མོད་གང་ཞིག་དེ་ག་རེ་ཡིན་ནམ་ཁོ་ད་སོ་སོ་གང་འཚམ་ཅིག་དུས་སྐབས་ཤིག་ཟིན་དགོས་རེ་བ། ཏེ་འདི་ཚོ་ཡ་ནི་མ་དང་པོ་བག་འདྲ་ཅིག་ཨ་ལི། ད་འདིའི་སྒང་ལ་ཁ་སང་འདི་བ་བལྟས་འདིར་བཤད་བཞག་ཡོད་རེད་ད་ཁོ་ཁ་ཐུག་ཁ་ཐུག་ལ་ཚུར་བཅུག་ནས་ནི་གཞི་ནས་ད་བསམ་བློ་འདི་བཏང་དགོས་འདིའི་སྒང་ལ་བསམ་བློ་འདི་བཏང་དགོས་ཚུལ་འདུག། ཤེས་མ་ཐག་ལས་ཐབས་དང་པོ་བང་ཅི་མེད་ན། བང་ཅི་སྒྲིག་སྟངས་ཅི་མེད་ན་ལམ་སང་ཡོང་དགོས་མ་རེད། སུ་ཐུགས་ཆེ་ཆུང་ཡོད། ང་རང་ཚོ་ཤི་སྟངས་ད་ད་ལྟ་ལ་ང་རང་ཚོ་སློབ་ཆུང་རྦད་དེ་ལམ་སང་དེ་མེད་ཚར་མེད་པ། དེ་ཅི་ཡོང་གི་མ་རེད། ང་ཚོ་ཁ་སོ་རེད་ཁ་ལག་དུ་མ་སོ་ན། གྲོ་གར་བུ་ཁ་རྩང་ནི་མ་རྙེད་ལེ་རེད་མ་རྙེད་པ་ཡིན་ཚ་ཁ་རྒྱུ་འདི་རྒྱུ་ཤེས་གྲང་ཡོང་མ་རེད། ད་ཤེས་མ་ཐག་ག་ལི་ག་ལ་མ་བསམ་ལོ་ད་ལོ་ད། ཅི་ཐང་ཐུག་སོང་བ་རེད་སྒོམ་གྱི་ཐོག་མ་དེ་ཀུན་སློང་ཡིན་གསུངས་པ་ཀུན་སློང་བཅོས་པ་དེ།

དོན་དག་ལ་ཚིག་སྟོང་པ་དེ་ཞིག་པ་གཅིག་རྐྱང་ཆགས་པ་རེད། བློ་ལ་དེ་གླེང་བར་སེམས་ཁོ་སོ་ལྟ་ཚོད་རྩ་ནས་སླེབས་ཡོང་བ་རེད། དེ་འདྲ་མིན་པ་ཅི། ཁོ་རེ་པའི་སེམས་ཀྱི་ནང་ལ།